སྤོང་གི་ལས་དེ་ཙམ་གཅིག་མ་ཡིན་པ། དེ་མ་ཡིན་པ་ཡང་མང་པོ་ཞིག་རང་འགགས་སུ་འགྲོ་གི་རེད། བཤེས་གཉེན་བསྟེན་ཚུལ་ལ་སློབ་སྦྱོང་བྱེད་ཅེས་ནས་བཤེས་གཉེན་བསྟེན་ཚུལ་ཚུལ་བཞིན་དུ་བསྟེན་བའི་སྐབས་དེ་ལ་བཤེས་གཉེན་ལ་མ་གུས་པ་མ་དད་པ་ལ་སོགས་པ་ཚོ་ངང་གི་སྒོ་ནས་ཆེད་མངགས་ནས་འགོག་མི་དགོས་ཀྱི་ནི་ངང་གི་སྒོ་ནས་འགག་འགྲོ་གི་རེད། བཤེས་གཉེན་ལ་མ་དད་པར་བྱེད་པ་དང་བཤེས་གཉེན་ལ་བརྙས་སྨོད་བྱེད་པ་དེ་ཡང་ཉེས་དམིགས་ཆེན་པོ་ཞིག་ར་ཡིན། སངས་རྒྱས་བཅོམ་ལྡན་འདས་ཀྱིས་ནི་གསུང་མ་ནུས། ལྷ་དང་བཅས་པའི་འཇིག་རྟེན་སྐྲག་པར་འགྱུར་གྱིས། གསང་བ་པའི་བདག་པོ་དེ་སྐད་མ་སྨྲས་ཤིག་ཟེར་དུའང། ལག་ན་རྡོ་རྗེ་ནས། རྡོ་རྗེ་སློབ་དཔོན་ལ་བརྙས་སྨོད་བྱེད་པ་དེ། ཉེས་དམིགས་ག་འདྲ་ཅིག་ཡོད་རེད་ལས་ཀྱི་རྣམ་པར་སྨིན་པ་ག་འདྲ་ཅིག་སྨིན་གྱི་རེད་ཟེར་ན་སངས་རྒྱས་བཅོམ་ལྡན་འདས་དེ་ཡ་ཧ་ལས་པའི་ཚུལ་གནང་ནས་དེ། ལྷ་དང་བཅས་པའི་འཇིག་རྟེན་སྐྲག་འགྲོ་གི་རེད་ཟེར་ནས་གསུང་མ་ནུས་པའི་ཚུལ་བསྟན་པ་དེ། བཤེས་གཉེན་བསྟེན་ཚུལ་ལ་སློབ་སྦྱོང་བྱེད་པའི་དེ་ལམ་རིམ་གྱི་སྐབས་སུ་སློབ་སྦྱོང་བྱེད་དགོས་རེད་བ་དེ་བཤེས་གཉེན་བསྟེན་ཚུལ་ལ་སློབ་སྦྱོང་ཡག་པོ་ཚུལ་བཞིན་དུ་བྱས་ནས། བཤེས་གཉེན་བསྟེན་ཚུལ་གྱི་རྟོགས་པ་སྣེ་ཟིན་འདྲ་མ་ཞིག་སྐྱེས་པ་ཡིན་ན་བཤེས་གཉེན་ལ་མ་བརྙས་སྨོད་ཞུ་བ་དང་མ་གུས་པ་དང་མ་དད་པ་ལ་སོགས་པ་ཚང་མ་ཐམས་ཅད་རང་འགགས་སུ་འགྲོ་གི་རེད།

ཚེ་འདི་སྣང་གི་འཁྲི་བ་གཅོད་པ་ལ་དལ་འབྱོར་དོན་ཆེ་རྙེད་དཀའ་དང་མི་རྟག་པ་ལས་ལྷག་པ་ཁྱོན་ནས་མེད་པ་རེད། དེ་ཡིན་ཙང། ཉེས་སྤྱོད་དེ་རང་འགགས་སུ་འགྲོ་གི་རེད། སེམས་བསྐྱེད་ཀྱི་དམིགས་སྐོར་སྦྱངས་ན་རང་གཅེས་འཛིན་ལ་བརྟེན་པའི་ཉེས་སྤྱོད་དང་བདག་མེད་ཀྱི་དམིགས་སྐོར་ལ་སྦྱངས་ན་བདག་འཛིན་གྱི། བར། དམིགས་སྐོར་རེ་རེ་བཞིན་རྒྱུད་ལ་སྐྱེས་ན་དེ་དང་དེའི། མི་མཐུན་ཕྱོགས་ཀྱི་ཉེས་སྤྱོད་ཆེན་པོ་རང་འགགས་སུ་འགྲོ་བ་ཡིན་ནོ། ཚང་མ་ཐམས་ཅད་ལ་རྒྱག་ཆོག་གི་རེད་ད། དེ་ལྟ་བུའི་ཆེ་བ་དེ་དག་སྤྱིར་དཔེའི་སྒོ་ནས་བཤད་ན། དཔེར་ན་ལྷ་བྲིས་པ་འོ་ད་ག་འདུག་ལྷ་བྲིས་པ་ཞིག་གིས་ཐང་ག་འབྲི་བ་ལ། དེ་ལ་དགོས་ངེས་ཀྱི་རས་གཞི་དང། ཚོན་དང་པིར་ལ་སོགས་པ་ཚང་ཚང་རག་རག་བྱེད་དགོས། དེ་ཡི་ལག་ཆ་དང་ཡོ་བྱད་ཐམས་ཅད་ཐང་ག་དེ་འབྲི་བའི་ཆ་རྐྱེན་དུ་གྱུར་པ་ཤ་སྟག་མ་གཏོགས་པ། འགལ་རྐྱེན་དུ་གྱུར་པ་ཅུང་ཟད་ཀྱང་མེད་པར་ཤེས་པ་དེ་བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་པའི་དཔེ་ཡིན། དེ་ལྟར་ཤེས་ནས་ལག་ཆ་དང་ཡོ་བྱད་དེ་དག་ལ་བརྟེན་ནས་ཐང་ག་འབྲི་ཤེས་པ་ལྟ་བུ་དེ་གསུང་རབ་གདམས་ངག་ཏུ་ཤར་བའི་དཔེ་ཡིན། དེ་ལ་བརྟེན་ནས་ཐང་ག་ལེགས་པར་གྲུབ་པ་དེ་རྒྱལ་བའི་དགོངས་པ་བདེ་བླག་ཏུ་རྙེད་པའི་དཔེ་ཡིན། དེ་ལྟར་ཆེ་བ་བཞི་པོ་དེ་ལ་རྗོད་བྱེད་ཚིག་གི་ཆེ་བ་བཞི་དང་བརྗོད་བྱ་དོན་གྱི་ཆེ་བ་བཞི་ཡི་ཐ་སྙད་ཐོབ་ཀྱི་རྗོད་བྱེད་ཚིག་གི་ཆེ་བ་བཞི་པོ། བསྟན་བཅོས་ཁོ་རང་ལ་ལྡན་མོད་བརྗོད་བྱ་དོན་གྱི་ཆེ་བ་བཞི་གང་ཟག་རང་ཉིད་ལ་ལྡན་པ་གལ་ཆེ་གསུངས་ཟེར། བརྗོད་བྱ་དོན་གྱི་ཆེ་བ་བཞི་པོ་དེ་ང་རང་ཚོ་སོ་སོ་ལ་ཚུར་ཚང་བར་བྱེད་དགོས་རེད་ཟེར། དེ་ཡིས་ཆེ་བ་བཞི་སོང་ནས། བྱང་ཆུབ་ལམ་གྱི་རིམ་པ་འདི་ནི་ཆེ་བ་བཞི་པོ་དེ་དག་དང་ལྡན་པར་མ་ཟད་ཁྱད་ཆོས་ཆེན་པོ་གསུམ་དང་ཡང་ལྡན་ཏེ། ཁྱད་ཆོས་གསུམ་ནི་མདོ་དེ། མདོ་སྔགས་ཀྱི་གསུང་རབ་ཐམས་ཅད་ཀྱི་བརྗོད་བྱ་བསྡུས་ནས་བསྟན་པས་བརྗོད་བྱ་མ་ཚང་བ་མེད་པ། སེམས་འདུལ་བའི་རིམ་པ་གཙོ་བོ་བྱས་ནས་བསྟན་པས་ལག་ཏུ་བླང་བདེ་བ། ཤིང་རྟ་ཆེན་པོ་གཉིས་ཀྱི་ལུགས་ལ་མཁས་པའི་བླ་མ་གཉིས་ཀྱི་གདམས་པས་བརྒྱན་པས་ལུགས་གཞན་ལས་ཁྱད་པར་དུ་འཕགས་པ་གསུམ་ཡིན། དེ་ལུགས་གཞན་ལ་མེད་པ་རེད་ད། ལུགས་གཞན་ལ་དེ་ལྟ་བུའི་ཁྱད་ཆོས་དེ་ཡོད་མ་རེད། མདོ་སྔགས་ཀྱི་གསུང་རབ་ཐམས་ཅད་ཀྱི་བརྗོད་བྱ་བསྡུས་ནས་བསྟན་པས་བརྗོད་བྱ་མ་ཚང་བ་མེད་པ་ཟེར་མཁན་དེ། དཔེར་ན་བསྟན་བཅོས་མངོན་རྟོགས་རྒྱན་ལྟ་བུ་ལ་ཡོད་མ་རེད་པ། འོ་ད་ག་ནང་བཞིན་སེམས་འདུལ་བའི་རིམ་པ་གཙོ་བོ་བྱས་ནས་བསྟན་པས་ལག་ཏུ་བླང་བདེ་བ་ཟེར་མཁན་དེ། དཔལ་གསང་འདུས་པ་ལ་སོགས་པ་དེ་ཚོ་ལ་ཡོད་མ་རེད་པ་སེམས་འདུལ་བའི་རིམ་པ་གཙོ་བོ་བྱས་པ་དེ་ལམ་རིམ་ལས་ལྷག་ཟེར་ཅིག་སེམས་བསྐྱེད་ཀྱི་སུས་སེམས་འདུལ་ཐུབ་ཡག་ཁྱོན་ནས་མི་འདུག་བ།

བསྐུར་བ་གཉིས་པ་དེ་སྐྱེས་པ་རེད། གཞུང་གཞན་མ་ག་ཚོད་སྦྱངས་པ་ཡིན་ནའི། དེ་ནས་ལག་ཏུ་བླང་བདེ་བ་དེ་མེད་པ་དང། ཉམས་ལེན་གྱི་གཙོ་བོ་བསྟན་པ་དེ་མ་རེད། ཤིང་རྟ་ཆེན་པོ་གཉིས་ཀྱི་ལུགས་ལ་མཁས་པའི་བླ་མ་གཉིས་ཀྱི་གདམས་པས་བརྒྱན་པས་ལུགས་གཞན་ལས་ཁྱད་པར་དུ་བ་གསུམ་ཡིན། དེ་ཡི་དང་པོ་ནི་གསུང་རབ་དགོངས་འགྲེལ་དང་བཅས་པ་ཚིག། ཚིག་བསྡུ་མི་འཇུག། ཚིག་བསྡུ་མི་ནུས་ཀྱང་དོན་གྱི་གནད་མཐའ་དག་མ་ཚང་བ་མེད་པ་དེ་བསྡུས་ནས་བསྟན་པ་ཡིན།

མཐའ་དག་ལམ་གྱི་རིམ་པ་གཅིག་ཏུ་བསྒྲིལ་ནས་སྟོན་པར་སྣང་བས་འཆད་ཤེས་པ་དང་ཉན་ཤེས་པ་གཉིས་ཀྱིས་འཆད་ཅིང་ཉམས་སུ་བླངས་ན་མན་ངག། མན་ངག་ཆུང་ཆུང་དུ་མ་ཟད། མན་ངག་ཆུང་ཆུང་དུ་མ་ཟད་གསུང་རབ་མཐའ་དག་གི་སྒང་བསྒྲིལ་ནས་འོང་བར་སྣང་བས། སྣང་བས་ཁྲིད་ཀྱི་སྣ་གྲངས་མང་པོ་སྟོན་པར་མ་བགྱིས་ཞེས་གསུངས། དེས་ན་གྲུབ་མཐའ་གཞན་དུ།

སྟོད་ཀྱི་རྡོ་རྙོག་ནས་བདག་སྒོ་རེ་ཡོད་པ་ཡིན་ཞེས་གསུངས་པ་རེད། དགེ་བཤེས་སྟོད་ལུང་པ་སེང་གེས་བོགས་ཤོག་ཆེན་པོ་ཞུ་བྱས་ཡོད་མེད་བསྒྲགས་དོན་ལ། བྱང་ཆུབ་ལམ་གྱི་རིམ་པ་དེ་ཚར་རེ་བཤད་དུས་འཛམ་བུ་གླིང་ན་ཡོད་པའི་པོ་ཏི་ཚང་མ་ཐོན་ཆེ་དགུ་བཅུ་སྟོང་སྐོར། ཁོ་ཚོ་གི་རྒྱུད་ལ་ནི་བསམ་པ་དེ་འདྲ་ཞིག་གལ་ཏེ་རྟོགས་པ་ཡོད་པ་ཡིན་ན་ང་ཚོ་གི་སྙིང་ཐོངས་ཆེ་གོ་ང་སྟོད་རྒྱུད་ནས་ནི་བན་རྒན་སེར་པོ་དེ་གིས་འཁྱེར་འགྲོ་གི་འདུག་ཟེར་ནས་དེ་འདྲ་ཞིག་ཟེར་དགོས་རེད། ཞེས་གསུངས་པ་རེད། དོན་ལ་ཡང་དེ་ལྟར་ཡིན་ཏེ་བྱང་ཆུབ་ལམ་རིམ་དེའི་བཤད་ཉན་ལེགས་པར་སོང་ན་འཛམ་བུ་གླིང་གི་པོ་ཏི་ཐམས་ཅད་ཀྱི་སྙིང་པོ། ཐམས་ཅད་ཤེས་ཚར་བ་ཡིན། དེས་ན་བྱང་ཆུབ་ལམ་གྱི་རིམ་པ་ནི་ཚུལ་གསུང་རབ་ཐམས་ཅད་ཀྱི་དོན་བསྡུས་ཤིང་འཕགས་གསུང་རབ་སྒོ་བརྒྱ་འབྱེད་པའི་ལྡེ་མིག་ལྟ་བུ་ཡིན་པས་ཆོས་ཀྱི་འགག་མདོ་དེ་ལས་ཆེ་བ་མེད། དེ་ཡི་ཕྱིར་ཡང་ཁོང་གིས་ལམ་རིམ་གསུངས་པ་ན་ངས་ཆོས་ཀྱི་གཡག་པོ་ཆེ་བཤའ་བ་ཡིན་ཞེས་གསུངས་པ་ཡང་དེ་ལྟ་བུ་ལ་དགོངས་ནས་གསུངས། ཆོས་ཀྱི་གཡག་པོ་ཆེ་ཟེར་དུས་ང་ཚོ་གཡག། གཡག་ཆེན་པོ་བྱས་ནས་བཤས་པ་དེ་འདྲ་བྱས་པ་ཡིན། བློ་མེད་པ་ཚོང་ལོང་རིགས་ཀྱི་གཞུང་རྒྱས་པར་མི་ཤེས་ཀྱང། སྨན་སྐོར་གྱི་རྐོང་གྲོང་ཚོང་ན་དམར་ཁྲིད་ལྟ་བུ་ཉུང་ངུ་ཞིག་ལ་བརྟེན་ནས་ཀྱང་ལོངས་སྒྲུབ་ནུས་ཞེས་ཟེར། གཞན་ཕ་བཟོས་བཞག་ཕྱིར་ནི་ང་ཚོ་ད་ལྟ་ས་སྐྱའི་རྡོག་རྡུལ་གྱིས་གདུང་བ། ས་སྐྱའི་དེ་ལྟར་རེད་དེ་ནི་མཉམ་འགྲོགས་བློ་ཡེ་ཡིས་ས་སྐྱའི་རྡོག་རྡུལ་དེ་ཁོ་རང་ལྕང་སྐྱ་ཀྱི་བློ་ལས་གཟན་བྱས་ནས་ཁོ་རང་ལྕང་སྐྱའི་སྲང་ལ་བཏོན་པ་ཡིན། སྒོ་ཕྱེ་ཉིན་བསྟན་ཚུལ་ནི། མི་ལོ་བའི་བཟང་སྤྱོད་བར་དུ་ཕྱག་ཚོང་ས་སྐྱའི་དེའི་ནང་དུ་རྡུལ་འཐོར་བར་སྐྱེས་ཏེ། བདེ་ཐང་ཉུང་ཉུང་ཉུང་ཉུང་ཅིག་ལས་ཡོང་མི་རུང་བ། དམིགས་སྐོར་གང་ཡང་རུང་བ་ཅིག་མ་ཚང་ན་སྒྲུབ་མི་ནུས་པ་ནི་དཔེར་ན་ཚ་བའི་སྨན་ག་བུར་ཉེར་ལྔ་སྨན་རེ་རེ་ནས་ཁུར་པོ་ལོངས་པ་ཡོད་ཀྱང་དེ་ཀ་ཟ་མི་དགོས་པར་སྨན་སྣ་ཉི་ཤུ་རྩ་ལྔ་ཚང་མ་འཛོམས་ན། སྨན་ཐུན་ཆུང་ངུ་ཞིག་གིས་ཚ་བའི་ནད་སེལ་བ། ཚང་མ་འཛོམས་ན་སྨན་ཐུན་ཆུང་ངུ་ཞིག་གིས་ཚ་བའི་ནད་སེལ་བ་དང་སྨན་སྣ་གཅིག་མ་འཛོམས་ན་གཞན་རྣམས་མང་པོ་ཟོས་ཀྱང་ནད་སེལ་མི་ནུས་པ་བཞིན་ནོ། མང་ཉུང་ལ་ཁྱད་པར་ཡོད་མ་རེད། དེ་ནས་སྨན་སྣ་གི་རྐང་གྲངས་ཚང་བ་ཞིག་ངེས་པར་དུ་དགོས་པ་རེད། མང་ཉུང་ལ་ཁྱད་པར་ཡོད་མ་རེད། དེས་ན་གདམས་ངག་གི་རྒྱལ་པོ་དེ་ལྟ་བུ་དང་མཇལ་བའི་སྐལ་བཟང་རྙེད་པའི་དུས་འདིར། ཆིག་དྲིལ་བྱེད་དགོས། ཁྱད་ཆོས་གཉིས་པ་ནི་རང་རེ་རྣམས་འཁོར་བ་འདིར། སྡུག་བསྔལ་སྣ་ཚོགས་ཤིག་མྱོང་བ་དང་ཡར་ཐར་པའི་བདེ་བ་ཐོབ་པ་སོགས་གང་ཅིའི་བྱེད་པ་པོ་སེམས་འདི་ཉིད་ཡིན་ལ་དེ་འདུལ་བ་ལ་ལམ་རིམ་འདི་ལས་ལྷག་པ་མེད་ཅིང་སེམས་འདུལ་ཐབས་གཙོ་བོར་བྱས་ནས་གསུངས་པས་ཉམས་ལེན་དུ་ཁྱེར་བདེ་བས་ལག་ཏུ་བླང་བདེ་བ་ཡིན།

ལུགས་གཞན་པ་ཚོ་བྱས་ན། ཡང་ན་ནི། ཐོགས་མེད་ཀྱི་ལུགས་ལ་མཁས་པའི་བླ་མའི་མན་ངག་བརྒྱན་པ་དང་ཡང་ན་ནི་ཀླུ་སྒྲུབ་ལུགས་ལ་མཁས་པའི་མན་ངག་བརྒྱན་མ་གཏོགས་གཉིས་ཀ་ཚང་བ་ཅིག་མེད་པ་རེད་པ། ད་ལྟ་བྱང་ཆུབ་ལམ་གྱི་རིམ་པ་དེ་ཡིན་ན་གཉིས་ཀ་གྱི་མཚུངས་འདི་ཁེགས་ཟབ་མོ་ལྟ་བརྒྱུད་དང་རྒྱ་ཆེན་སྤྱོད་བརྒྱུད་བྱས། དེ་ཙམ་གྱིས་མ་ཟད། རླབས་ཆེན་སྤྱོད་བརྒྱུད་ཀྱི་མན་ངག་དེ་བསྡུས་བྱས་ནས་མན་ངག་གསུམ་པོ་དེ་ཕྱོགས་གཅིག་ཏུ་བསྡུས་ནས་གསུངས་པ་རེད་པ། དེ་ལྟར་ཡང་རྗེ་བཙུན་ཀ་དགའ་ཆེན་པོ་རྫོང་ལས་འཁྱེར་དཀར་ཡང་ཆོས་ཚོགས་ཀྱི་གཉིས་པའི་བར་དུས་བསྟུན་ནང་ལྷོ་ཉིད་བློ་གྲོས་ཐོགས་མེད་ངེས་ལེགས་རེ་ཞིག་ལན་བཅུ་བྱང་ཆུབ་ལྷུན་ཆད་རིམ་པར་ནི་ཞེས་གསུངས་པ་ལྟར་རོ་དེ་ལྟར་ཆོས་བཅུ་གསུམ་པོ་དེ་ལྟ་བུ་ནི་བསྟན་བཅོས་མངོན་པར་རྟོགས་པའི་རྗེས་ལའང་མེད་ཅིང་རྒྱུད་ཀྱི་རྒྱལ་པོ་དཔལ་གསུམ་དབང་སྡུད་པ་ལ་ཡང་མེད་དེ། དེ་ཉིད་ལ་གདམས་ངག་གི་བརྗོད་བྱ་ཕྱག་མཚོན་སྡུད་པ་ཡང་མེད་ལ་སེམས་འདུལ་བའི་རིག་པ་གཙོ་བོ་བསྐྱེད་པ་ཡང་མེད་དོ་དེ་ལྟར་འཆི་བ་བཞིན་དུ་ཆོས་བཅུ་གསུམ་པོ་གསུམ་གྱི་སྒོ་ནས་ཁྱད་པར་དུ་བབས་པའི་བྱང་ཆུབ་ལྷུན་ཆད་རིམ་པ་དེ་ལྟ་བུ་ལ་ཐོས་གསུང་དགོངས་གསུང་བྱེད་དུ་ཡོད་པའི་སྐད་གསང་དེ་ལྟ་བུ། བཀའ་གདམས་ངག་རྟ་ནོར་རིས་དང་ཆོས་རིས་གཙང། ཕྱོགས་རེ་བ་ཙམ་རེས་ཚིམ་ནས་མི་སྡོད་པར་ལམ་འདིར་བརྩོན་པ་ཆེན་པོས་འཇུག་པ་ཤིན་ཏུ་གལ་ཆེ་བར་འདུག་གོ་དེ་ས་བཅད་གཉིས་པ། ཆོས་ཀྱི་ཆེ་བ་སོང་ནས་ས་བཅད་གསུམ་པ་ཆེ་བ་གཉིས་ལྡན་གྱི་ཆོས་ལ་ཉན་བཤད་ཇི་ལྟར་བྱ་བ་ནི། ད་ས་བཅད་གཉིས་པ་དེ་ཡིན་ན་ནི་ང་ཚོ་ཆོས་ཀྱི་ཆེ་བ་དེ་རེད་པ་དང་པོ་དེ་མཛད་པ་པོའི་ཆེ་བ་གཉིས་པ་དེ་ཆོས་ཀྱི་ཆེ་བ་རེད་པ། ཆོས་ཀྱི་ཆེ་བ་ཚར་སོང་ན་ད་ས་བཅད་གསུམ་པ་དེ་ཡིན་ན་ཆེ་བ་དེ་ཉིད་གཉིས་དང་ལྡན་པའི་མཛད་པ་པོའི་ཆེ་བ་དང་ཆོས་ཀྱི་ཆེ་བ་གཉིས་དང་ལྡན་པའི་ཆོས་དེ་ལམ་རིམ་དེ་ནི་ཉན་བཤད་བྱེད་པ་དེ་ཡིན་ན་ག་འདྲ་སེ་བྱེད་དགོས་རེད།

ཚེས་གཅིག་དེ་ཡག་པོ་ཅིག་མ་བྱས་ཡིན་ན་ཚེས་བཅོ་ལྔ་ཡི་བར་དུ་འཁྲུལ་འགྲོ་གི་རེད་པ་ཚེས་གྲངས་ཁོ་རང་འཁྲུལ་འགྲོ་གི་རེད་པ། ཚེས་གཅིག་པོ་དེ་ཡག་པོ་བྱས་པ་ཡིན་ན་ཚེས་བཅོ་ལྔ་ཡི་བར་དུ་མ་འཁྲུལ་ཅིག་ཡོང་གི་རེད་པ། དཔེར་ན་ང་རང་ཚོ་ཆོས་བཤད་བཤད་བྱས་རྗེས་ད་ལྟ་ལམ་རིམ་ལམ་རིམ་བཤད་དེ་གཙོ་བོ་ད་གིན་བཤད་ནང་བཞིན་བྱས་ནས་རང་གི་སེམས་འདུལ་བའི་རིམ་པ་གཙོ་བོ་བསྟན་པ་ནང་བཞིན་བྱས་ནས་རང་གི་སེམས་དེ་འདུལ་དགོས་རེད་པ།

ད་ང་རང་ཚོ་ཆོས་ལ་ལས། ཆོས་ཉན་པ་བྱེད་པ་ལ། ཆོས་ཉན་འདོད་ཀྱི་བློ་སྐྱེད་བྱས་ནས་ཆོས་དེ་ཐོས་དགོས་བསམ་བསམ་ནས་ཅིག། ཆོས་དེ་ཐོས་དགོས་བསམ་བསམ་ནས་ཅིག་དྲན་དགོས་རེད་པ། ཆོས་དེ་ཐོས་དགོས་བསམ་བསམ་ནས་ཅིག་དོན་དུ་གཉེར་བར་བྱེད་པ་ལ་ཆོས་ཐོས་པའི་ཕན་ཡོན་དེ། དཔེར་ན་ཚོང་ཅིག་རྒྱག་པ་ལ་ཚོང་རྒྱག་ནས་ཁེ་བཟང་དེ་ཧ་གོ་དགོས་རེད་པ། ཁེ་བཟང་ཅིག་མ་ཤེས་ན་ཁོ་ཚོང་རྒྱག་ག་འགྲོ་ནས་དཀའ་ལས་རྒྱག་བྱེད་ཀྱི་མ་རེད་པ། ཁེ་བཟང་ཅིག་ཡོང་གི་ཡོད་པ་ཧ་གོ་ཙ་ན་ཨ་ནི་ཚོང་རྒྱག་ག་འགྲོ་གི་རེད་པ་དེ་ནང་བཞིན་བྱས་བྱས་ནས་རང་གིས་ཆོས་དེ་ཐོས་པར་བྱེད་པ་ལ་ཐོས་པ་ལ་བརྟེན་ནས་ག་རེ་ཡོང་རྒྱུ་འདུག

དེ་ཡི་ས་ནང་ཤེས་པའི་ཚེ་ན་ཁོ། རང་མགོ་རང་ཐོད་བྱས་ཚར་ཟིན་ན་དེ་ནི་ཐོས་པ་བྱེད་འདོད་ཀྱི་བློ་དེ་ཁྱོད་ནི་ཅིའི་མ་རེད། རང་གིས་རང་འདོད་ཀྱི་སྒོ་ནས་བྱས་པ་ཡིན་ན་ནི། གཞན་གྱི་ཡ་ལ་རྒྱུ་མ་རོ་བ་མ་ཡིན་ཟེར་ཙང་ནི་ཁོ་རང། ཐོས་པ་ག་ཚད་བྱས་པ་ཙམ་ཞིག་ཐོས་པ་ལ་དོན་གཉེར་ཆེ་རུ་ཆེ་རུ་ཆེ་རུ་འགྲོ་གི་རེད་པ། དེ་གཙོ་བོ་གཙོ་བོ་དེ། རང་འདོད་ཀྱི་སྒོ་ནས་ཐོས་པ་བྱས་པ་དེ་གལ་ཆེན་པོ་ཞེ་དྲག་རེད། དེ་ནས་ཐོས་པ་བྱས་པ་དེ་ལ་དེ་ནས་ནི་ག་རེ་ཡོང་རྒྱུ་ཡོད་ཟེར་ཐོས་པས་ཆོས་རྣམས་ཤེས་པར་འགྱུར་ཡོད་ཟེར།

ཉི་མ་རྩོད་པ་རྩོད་བྱེད་ནི་ཤིང་རྟ་སྲོལ་འབྱེད་སུ་ཉེ་དེ་ཤིང་རྟ་སུ་ཉེ་དེ་དེ་འདྲ་བྱེད་རེད་སུ་སུ་ཉེ་དེ་དེ་འདྲ་བྱེད་རེད་སྲོལ་ཕྱེ་ཚུལ་དུ་དེ་འདྲ་བྱེད་རེད་ད་དེ་ལ་ཀླུ་སྒྲུབ་དང་ཐོགས་མེད་གཉིས་པོ་དེ་ཤིང་རྟ་ག་འདྲ་ག་འདྲ་བྱེད་སྲོལ་ཕྱེ་བ་རེད་ད་དེ་བསམ་བློ་གཏོང་ཡང་ཀྱི་ཤེས་འགྲོ་གི་རོགས་སྔར་དཔེ་ཆ་ལ་སློབ་གཉེར་མ་བྱས་པ་དེ་ཤེས་ཀྱི་མ་རེད་བ་ས་ཐོས་པས་ཆོས་རྣམས་ཤེས་པར་འགྱུར་ཟེར་དེ་རེད། ཐོས་པས་སྡིག་ལས་ལྡོག་པར་བྱེད་ཟེར་ཐོས་པ་བྱེད་པ་ལ་བརྟེན་ནས་སྡིག་པ་ལས་ལྡོག་པར་བྱེད་ཀྱི་རེད།

མི་ཤེས་པའི་ལྟུང་བ་འབྱུང་བའི་སྒོ་བག་མེད་པའི་ལྟུང་བ་འབྱུང་བའི་སྒོ་མ་དད་པའི་ལྟུང་བ་འབྱུང་བའི་སྒོ་ཟེར་ཉོན་མོངས་མང་བའི་ལྟུང་བ་འབྱུང་བའི་སྒོ་ཟེར་དེ་འདྲ་བཞི་ཡོད་རེད་བ། དེའི་ནང་ནས་མི་ཤེས་པའི་ལྟུང་བ་འབྱུང་བ་ཟེར་ནི་དེ། ལྟུང་བ་གི་དེ་ནས་འབྱུང་ཚུལ་གྱི་གཞི་དང་རྟེན་དང། དེ་ནས་སྦྱོར་བ་དང་མཐར་ཐུག་ལ་སོགས་པ་བསམ་པ་སྦྱོར་བ་མཐར་ཐུག་ལ་སོགས་པ་ཕྲ་ཞིང་ཕྲ་བ་གཅིག་ནི

ཐོས་པས་མྱ་ངན་འདས་པ་ཐོབ་གསུངས་པས། ཐོས་པ་གི་ཕན་ཡོན་དེ་མཐར་འབྲས་བུ་དེ་ཡིན་ན། ཞི་བ་མི་གནས་པའི་མྱ་ངན་ལས་འདས་པའི་གོ་འཕང་ཐོབ་དགོས་རེད། ཐོས་པ་བྱེད་པ་ལ་བརྟེན་ནས་ང་རང་ཚོ་དགོས་སོགས་ཆོས་བཞི་ཟེར་གྱི་ཡོད། དགོས་སོགས་ཆོས་བཞི་ཟེར་མཁན་དེ། ནི་ཉིང་དགོས་ཟེར་ཏེ་མཐར་ཐུག་གི་དགོས་པ་དེ་རེད། མཐར་ཐུག་གི་དགོས་པ་དེ་ཐོས་པ་ཡི་དགོས་པ་དེ་ག་རེ་རེད་ཟེར་ན། མི་གནས་པའི་མྱ་ངན་ལས་འདས་པའི་དགོས་པ་དེ་ཡོད་རེད་ཟེར་འདས་པ་ཐོབ་གསུངས་ཏེ། ཞེས་གསུངས་པ་ལྟར་ཐོས་པ་ལ་བརྟེན་ནས་བླང་དོར་གྱི་གནད་མཐར་གྱིས་ཤེས་པ་དང། འདུལ་བའི་སྡེ་སྣོད་ཀྱི་དོན་ཤེས་ནས་ལྷག་པ་ཚུལ་ཁྲིམས་ཀྱི་བསླབ་པས་སྡིག་པ་ལས་ལྡོག་པར་བྱེད་པ། མདོ་སྡེའི་སྡེ་སྣོད་ཀྱི་དོན་ཤེས་ནས་ཏིང་ངེ་འཛིན་གྱི་བསླབ་པས་རྣམ་གཡེང་སོགས་དོན་མ་ཡིན་པ་རྣམ་པར་སྤོང་བ། མངོན་པའི་སྡེ་སྣོད་ཀྱི་དོན་ཤེས་ནས་ཤེས་རབ་ཀྱི་བསླབ་པས་ཉོན་མོངས་པ་སྤངས་ཏེ་མྱ་ངན་ལས་འདས་པ་ཐོབ་པར་བྱེད་པ་ཡིན་ནོ་གཞན་ཡང་སྐྱེས་རབས་ལས་ཐོས་པ་གཏི་མུག་མུན་སེལ་སྒྲོན་མེ་ཡིན་རྐུན་པོ་ལ་སོགས་མི་འཁྱེར་ནོར་གྱི་མཆོག། ཀུན་ཏུ་རྨོངས་པའི་དགྲ་འཇོམས་མཚོན་ཆ་ཡིན་ཐབས་ཚུལ་མན་ངག་སྟོན་པས་གྲོགས་ཀྱི་མཆོག། ཕོངས་པར་གྱུར་ཀྱང་མི་འགྱུར་མཛའ་བོ་ཡིན་གནོད་པ་མེད་པའི་མྱ་ངན་ནད་ཀྱི་སྨན་ཉེས་པ་ཆེན་པོའི་དཔུང་འཇོམས་དཔུང་གི་མཆོག།

སེམས་དཔའ་རྐང་གྲགས་སེང་གེ་སྟེ། སྐོམ་པ་དེ་ནི་སེང་གེ་གི་སྐོམ་པ་ཡོད་པ་ཆ་ཁྲག་ཁྲག་ཅིག་ཡོད་ཡིན་པ་རེད། ཨོ་དེ་ཡི་ས་སྲིན་བུ་རྐང་གྲགས་སེ་མེ་ཤ་ཟ་བ་ཡི་ས་སྲིན་བུ་སེ་ལ་གོ་རེད། དང་པོ་གོ་མེ་ཤ་ཟ་བ་མ་རེད། ཨེ་ན་རྒྱུ་མ། ལོག་ལོག་པ་ཅིག་དང་འཕྲད་ཅིག་ནས་ནི་མེ་ཤ་ཟ་ནས། མེ་ཤ་ཟ་ནས་ཁོའི་གཟུགས་སྐུ་དེ་ཡར་ཤི་ད་རྗེས་ཞིམ་པོ་བྱུང་ནས། ཨ་ནི་རྒྱ་སྤུག་གི་སྤུག་གུ་ག་བ་ཡོད་ནས་རྒྱ་སེ་རྐྱང་རྐྱང་བསྲེག་ཅིག་ནས་ཟ་བདེ་སྐྱིད་སྐྱིད།

ང་ད་ལྟ་སེམས་ཁྲལ་བྱེད་དགོས་ཡོད་དེ་ག་རེ་རེད་ཟེར་ན། ང་ཨ་ནི་བྲམ་ཟེ་ལིན་ཅིའི་ཆིས་པ་ཅིག་ལ་སའི་ཆོས་ཞུས་པ་ཡིན། ཆོས་དེ་ལ་ཨ་ནི་ཨ་ནི་འབུལ་བ་ཕུལ་རྒྱུ་མ་བྱུང། ཆོས་ཀྱི་ཡོན་ཕུལ་རྒྱུ་བྱུང་མ་སོང་ཟེར་ཁོ་ལ་ཨ་ནི་ཆོས་ཞུས་ནས་ལན་འབུལ་ཅིག་ཞུ་དགོས་རོགས། དེ་ཕུལ་རྒྱུ་མ་བྱུང་ནས་ང་ཡང་ཁྱོད་རང་གིས་བཟས་པ་ཡིན་ན། ཨ་ནི་དྲིན་ལན་དྲིན་ལན་གསོ་རྒྱུ་མ་བྱུང་བ་བྱས་ཁྱོད་རང་ཟ་གི་རེད་ཟེར་ན་དེ་གས་བློ་ཕམ་གྱི་རེད་མ་གཏོགས་ང་ཡང་ཁྱོད་རང་གིས་ཟ་གི་རེད་ཟེར་ན་བློ་ཕམ་གྱི་མི་འདུག་ཟེར།

ལྟས་ཟེར་དགོས་ཁྱོད་རང་ཆོས་ད་ལྟ་ག་རེ་ཞུས་པ་བཤད་རོགས་གྱིས་ཟེར་ནས་ཁྱོད་རང་ཆོས་སྣོད་དུ་མི་རུང་བའི་གང་ཟག་རེད་ཟེར། ཆོས་སྣོད་དུ་མི་རུང་བའི་གང་ཟག་གང་འདྲ་རེད་ཟེར་ན། ད་ནི་ཁྱོད་རང་ནི་ཞེ་སྡང་སྐྱེས་མི་དེ་འདྲ་དེ་འདྲ་ཅིག་རེད་ཟེར་ནས་རྒྱལ་སྲས་ཟླ་བས་ཀྱི་ཉོན་མོངས་ཀྱི་ཉེས་དམིགས་མང་པོ་ཞིག་བུད་ཅེས་གསུངས་པ་རེད། ད་ནི་ཆོས་ཟེར་མཁན་དེ་རྩ་ཆེན་པོ་ཡིན་པ་དང་དེ་འདྲ་བཤད་ནས་ཁྱོད་རང་ལ་ཆོས་བསྟན་གྱི་མེད་ཟེར་དེ་འདྲ་བཤད་དེ་ཁོ་ལ་ཁོ་གི་སྔ་མོ་སྤྱོད་པ་ངན་པ་ལ་སོགས་པ་སོ་སོ་ཀྱི་མི་མང་པོ་བསད་ཚར་བ་དེ་ཚོ་ཡར་དྲན་བྱས་ནས་ཡིད་ལ་གདུང་བ་ཆེན་པོ་སྐྱེས་ནས། གཡས་ལ་གདོང་བ་ཆེན་པོ་སྐྱེས་ཀྱིས་ནི། ད་ནས་བཟུང་སྟེ་ང་དེ་ལྟ་བུ་ཁྱོན་ནས་བྱེད་ཀྱི་མིན། ཁྱེད་རང་ང་བདེ་ས་དེ་ན་ཡར་བཞུགས་རོགས་ཅེས་ཟེར་ནས་ནི་ཁོ་རང་གི་གོས་དེ་ཕུད་ཀྱིས་ནི་རྡོ་ཕ་བོང་དེའི་སྒང་ལ་བཏིང། ནི་རྒྱལ་སྲས་ཟླ་བ་དེ་བཞུགས་རུ་བཅུག། དེ་བཞུགས་ཀྱིས་ནི་ནི་རྒྱལ་སྲས་ཟླ་བ་ལ་ཁོ་རང་ལ་ཆོས་གསུང་རོགས་ཅེས་ཟེར་ནས་ནི་རྒྱལ་སྲས་ཟླ་བ་གིས་སྲོག་གཅོད་ཀྱི་ཉེས་དམིགས་ལ་སོགས་པ་སོགས་མང་པོ་གསུངས་ཀྱིས་ནི་ཁོ་ད་ནས་བཟུང་སྟེ་མི་ཤ་མི་ཟ་ཡས་ཀྱི་ཁས་ལེན་བྱེད་བཅུག། བྲག་ཕུག་ན་ཡར་བཀྱིགས་བཞག་བྱས་ཀྱི་རྒྱལ་སྲས་མང་པོ་བཅུག་ཡོད་པ་ཚང་མ་ཐམས་ཅད་གློད་བཀྲོལ་གཏོང་བཅུག་ཅིང།

ཐོས་པའི་གི་སྒྲོན་མེ་དེ་ལ་བརྟེན་ནས་ནི་སེལ་ཐུབ་ཀྱི་རེད། ཐོས་པ་དེ་བྱས་པ་དེ་ཡིན་ན་ནི་མ་རིག་པའི་མུན་པ་དེ་ཡིན་ནའི་སེལ་ཐུབ་ཀྱི་རེད། རྐུན་པོ་ལ་སོགས་མི་འཕྲོག་ནོར་གྱི་མཆོག་ཟེར། ནི་ནོར་ཡིན་ན་ནི་ནོར་མཆོག་ཏུ་གྱུར་པ་དེ་ཐོས་པའི་ནོར་དེ་རེད། ཐོས་པའི་ནོར་དེ་མ་གཏོགས་གཞན་མ་དེ་འདྲ་ཡིན་ན་འཇིག་རྟེན་པའི་ནོར་དཔེར་ན་ཚོང་རྒྱག་གར་འགྲོ་ནས་ཅ་ལག་མང་པོ་རག་པ་དང། ནི་ཡིད་བཞིན་ནོར་བུ་ཡིན་ནའི་རྐུན་མ་ཤོར་ཡ་ཡོད་རེད་པ། ནོར་བུ་རྐུན་མ་ཤོར་ཡ་ཡོད་རེད། རྒྱུ་ཅ་ལག་དཔེར་ན་གསེར་དངུལ་ལ་སོགས་པ་དེ་ཚོ་ག་ཚོད་གཏོས་ཆེན་པོ་ཡིན་ནའི་དབང་ཆེ་དེ་ཚོ་གིས་འཕྲོག་ཕྱིན་པ་དང་ཉམ་ཆུང་བ་དེ་འདྲ་གིས་སློང་བ། ཨ་ནི་ཇག་རྐུན་བྱེད་པ་དེ་འདྲ་ཡོང་གི་འདུག། རྒྱུ་ག་ཚོད་ཡིན་ནའི་གཞན་གྱི་ལག་པ་ན་ཤོར་ཡ་དེ་འདྲ་ཡོང་གི་འདུག་རང་གི་ཐོས་པ་བྱས་བཞག་གི་དེ་ཡིན་ན་རང་ལ་རྒྱ་རེད་མ་གཏོགས་དབང་ཆེ་གིས་འཕྲོག་ས་ཡོད་མ་རེད་ཉམ་ཆུང་གིས་སློང་དགོས་བསམ་ནའི་སློང་ས་ཡོད་མ་རེད་ཁ་ཁར་བྱས་རྐུན་མ་རྐུ་དགོས་བསམ་ནའི་རྐུ་ཡ་ཡོད་མ་རེད། དཔེར་ན་ཆ་བཞག་གི་ཡིན་ན་ང་རང་ཚོ་ལྔ་བཅུ་ང་དགུ་ལོ་བཅིངས་འགྲོལ་གཏོང་དུས་སྐོར་ལ་ནི། རྒྱལ་པོའི་བང་མཛོད་དཔེ་མང་པོ་ཅིག་ཡོད་རེད་དེ་ཚང་མ་ཐམས་ཅད་ཉི་མ་གཅིག་ལ་གྱེས་རྒྱོགས་ནང་བཞིན་ཆགས་པ་རེད་པ། སྐུ་དྲག་ཆེན་པོ་དེ་ཚོ་རང་གི་ཁང་པ་ལྷ་ཡི་གཞལ་མེད་ཁང་ནང་བཞིན་དང། མི་སེར་གྱི་བོང་བུ་བརྒྱ་ཕྲག་མང་པོ་ཡོད་པ། ནང་ལ་གསེར་དངུལ་ལ་སོགས་པ་ཚོ་བརྒྱངས་ནས་བཞག་བཞག་གིས་དེ་ཁང་པ་ནང་ལོགས་མ་བཏོན་ཅིག་ན་རང་གི་རྩིས་པ་ལ་དགོངས་དག་ནས་འགྲོ་ཡོང་ཆོག་ཡོད་མོད། ད་ལྟའི་དེ་ཁྲི་འོང་ཕྱིན་ནས་སྒོ་དེ་ན་འདི་རང་གི་མི་སེར་ཚང་མ་ཐང་ཆད་ཁྲི་འོང་ཕྱིན་ནས་དེ་ཁྱེད་ལ་མ་གུ་གུ་བྱེད་ཆོས་ཆོས་ནས་ནི་ཐང་རྫི་བཏང་གི་རེད། དེ་གཉིས་ཀ་དེ་ཕན་གེ་གེ་མི་འདུག་བ་ཇི་སྟེ་བའི་ནུས་དེ་ནི་རང་ལ་དབང་ཆུ་ཕར་ཚུར་བཞག་ཕྱིན་ནས་རང་ལ་གནོད་བྱེད་པར་བ་དེ་གཉིས་ཀ་ལ་རང་ལ་ཚུར་གནོད་བྱེད་པར་རང་གི་ཐོད་པ་ཅིག་བྱེད་བཞག་ཡིན་ན་དབང་ཆེན་པོ་དེ་གའི་འཕྲོ་ས་གེ་མི་འདུག་བ།

སྒྲའི་རྟགས་སུ་མངོན་པ་རེད་པ་འབྲས་བུའི་རྟགས་ཆོས་ལས་མངོན་པ་རེད། ཨ་དེ་འདྲ་ཡིན་ཙང་ཐོས་པ་ཟེར་མཁན་དེ་རྐུན་པོ་ལ་སོགས་ཡིན་ནའི་ཁྱེར་ཐུབ་ཀྱི་མ་རེད། གཞན་མ་རྒྱུ་ཅ་ལག་ག་ཚོད་ཡིན་ནའི་བརླག་འགྲོ་ཡས་ཀྱི་ཉེན་ཁ་ཡོད་རེད་ཏན་ཏན་ཡོད་རེད། ཐོས་པའི་ནོར་དེ་ཡིན་ན་རྒྱུ་མ་རང་ལ་ཕན་ཐོགས་ཆེ་ཤོས་དེ་ཡང་དེ་ཡོང་གི་རེད། ཀུན་ཏུ་རྨོངས་པའི་དགྲ་འཇོམས་མཚོན་ཆ་ཡིན་ཟེར། ཀུན་ཏུ་རྨོངས་པའི་དགྲ་དེ་འཇོམས་པར་བྱེད་པའི་མཚོན་ཆ་དེ་ཡང་ཐོས་པ་དེ་རེད། ཐབས་ཚུལ་མན་ངག་སྟོན་པའི་གྲོགས་ཀྱི་མཆོག་ཟེར། རང་གཅིག་པུ་ལུས་ནི། མི་ལ་སྐད་ཆ་དྲི་ས་མེད་ས་དེ་ན་ལ་ཨ་ནི་ཐོས་པ་དེ་ག་རང་གིས་གྲོགས་བྱེད་ཀྱི་རེད། སོ་སོའི་གྲོགས་བྱེད་ཡ་ཡོང་གི་རེད། ཕོངས་པར་གྱུར་ཀྱང་མི་འགྱུར་མཛའ་བོ་ཡིན་ཟེར། རང་ཉིད་ཕོངས་པར་གྱུར་ནས་དཔེ་ཞེ་དྲག་པའི་དཀའ་ལས་ཆེན་པོ་ཅིག་ལ་སླེབས་ན་རང་གཅིག་པོ་མྱ་ངམ་གྱི་ཐང་རོགས་མེད་དང། དགྲ་བོ་གི་དཀྱིལ་རོགས་མེད་ཅིག་དང་དེ་འདྲ་ཅིག་ལས་ཁ། དེ་ཉིན་ཁ་དེ་ནི་འགྱུར་བ་མེད་པའི་མཛའ་བོ་གི་གྲོགས་དེ་མཆོག་ཏུ་གྱུར་པ་དེ་ཐོས་པ་དེ་རེད། གཞན་འཇིག་རྟེན་པའི་གྲོགས་ཡིན་ན། ཡག་པོ་གཅིག་བྱུང་དུས་ཁོ་ལ་རོགས་བྱེད་མཁན་མང་པོ་ཡོང་གི་རེད། སོ་སོ་སྡུག་པོ་བྱུང་དུས་ཁོ་ལ་སྨྲས་མ་བཏགས་མཁན་དེ་འདྲ་ཡོད་རེད་བ་རྒྱུད་ཐག་བཟང་པོ་འགའ་ཞིག་འགའ་ཞིག་ཡོང་གི་རེད་མ་གཏོགས་རྒྱུད་ཐག་ཉེས་པ་དེ་ཚོ་ན་སོ་སོ་གའི་གས་མེད་བ་ཅིག་སྐྱོ་པོ་ཅིག་ཆགས་སོང་ན་སྤུན་ཀྱག་ཡིན་ན་མིན་མདོག་མདོག་ཅིག་འདྲ་བྱེད་དགའ་པོ་ཉེ་པོ་ཡིན་ན་མིན་མདོག་མདོག་ཅིག་ངོ་ཤེས་པ་ཡིན་ན་ངོ་ཤེས་ཀྱི་མེད་མདོག་མདོག་ཅིག་བྱས་བསྡད་མཁན་མང་པོ་ཡོང་གི་རེད་བ། ད་ཐོས་པའི་གི་གྲོགས་དེ་ཡིན་ན་ག་ཚད་འུ་ཐུག་ནས་ག་ཚད་སྡུག་པ་བྱུང་ནའང་ག་དེ་རང་ལ་ཕན་ཐོགས་ཆེ་རུ་ཆེ་རུ་ཆེ་རུ་ཆེ་རུ་འགྲོ་ནས།

མྱ་ངན་ནད་ཀྱི་སྨན་དེ་ཡིན་ཟེར་ན། སྨན་གྱི་གཙོ་བོ་དེ་ཐོས་པ་དེ་རེད། དཔེར་ན་འཇིག་རྟེན་པའི་སྨན་དེ་ཡིན་ན་ན་ཚ་གཅིག་ལ་ཕན་དུས་ན་ཚ་གཅིག་ལ་ཏན་ཏན་གནོད་ཀྱི་རེད་བ། ཚ་བའི་ནད་ལ་ཕན་པ་དེ་འདྲ་ཡིན་ན་ནད་གཞན་པ་རླུང་ལ་སོགས་པ་དེ་ཚོའི་ནད་ལ་གནོད་ཀྱི་རེད། རླུང་གི་ན་ཚ་ལ་སོགས་པ་དེ་ཚོ་མར་འཇགས་ཡ་དྲོད་ཤས་ཆེ་བ་དེ་བཀོལ་ན་ཚ་བ་གི་ནད་དེ་ལ་གནོད་འགྲོ་ཡ། འཇིག་རྟེན་སྨན་ཚང་མ་ཐམས་ཅད་དེ་རེད། གཅིག་ལ་ཕན་དུས་གཅིག་ལ་གནོད་གཅིག་ལ་ཕན་དུས་གཅིག་ལ་གནོད་འདི་གའི་རྐྱང་ཡོང་རྒྱུ་མ་གཏོགས་ཡོད་མ་རེད། ད་ཐོས་པ་དེས་ན་ག་རེ་རེད་ཟེར་ན་ནད་ཐམས་ཅད་ལ་ཕན་བདེ་བྱེད་མ་གཏོགས་དུས་རྟག་ཏུ་ཕན་ཡས་མ་གཏོགས་ཞེས་པ་གནོད་སོང་ཟེར་རྒྱུ་རྩ་ནས་ཡོད་མ་རེད་ཇི་ལྟར་གནོད་པ་མེད་པ་ཟེར་དེ་རེད་གནོད་པ་མེད་པ། ཐོས་པ་དེས་ཅི་བྱེད་ས་ཟེར་ན་ཕན་པ་རྐྱང་རྐྱང་ཕན་པ་འབའ་ཞིག་མ་གཏོགས་གནོད་པ་ཅུང་ཟད་ཡོད་མ་རེད། ཉེས་པ་ཆེན་པོའི་དཔུང་འཇོམས་དཔུང་གི་མཆོག་ཟེར།

སེམས་ཚང་མ་ཐམས་ཅད། རྒྱ་གར་ནས་གཏོང་བྱས་ནས་དཔེ་འབྲི་དང་འདི་འབྲི་ཞུ་ཡས་ཀྱི་ཐོག་ཤིག་བྱས་བྱུང་ང་བས་ལུས་སྲོང་ཚོགས་མ་མཐོང་ཆོག་ལུས་སྟོང་ཟིལ་སྲོང་རེད་བ་དེ་ཐོས་པ། ནས་ཐོས་པ་བྱས་པའི་འབྲས་བུ་དེ་ཡིན་པ་རེད། དེ་ག་རེ་རེད་ཟེར་ན། སོ་སོ་རང་ལས་དཔག་པ་ཡིན་ན་ཧ་གོ་གི་འདུག་བ་ང་རང་ཚོ་སོ་སོ་རང་ལས་དཔག་པ་ཡིན་ན་དེ་ལྟ་བུ། སྙིང་སྟོབས་དེ་ཅིས་ཐོབ་ཡ་ཁྱོན་ནས་མི་འདུག་བ། གྲགས་དང་དཔལ་དང་གཏེར་གྱི་མཆོག་ཀྱང་ཡིན། གྲགས་པ་ཕུན་སུམ་ཚོགས་པ་དེ་ཡང་ཐོས་པ་བྱས་པ་ལ་བརྟེན་ནས་ཡོང་གི་རོ་བ་སྙན་གྲགས་ཆེན་པོ་ཡོང་གི་རེད། སྙན་གྲགས་ཆེན་པོ་དེ་ཐོས་པ་ཡི་སྟབས་ཀྱིས་དེང་སང་མངོན་སུམ་དུ་མཐོང་རྒྱུ་དེ་འདྲ་འདུག་ག། དེ་ནས་དཔལ་འབྱོར་ཕུན་སུམ་ཚོགས་པ་ཡོད་པ་དེ་ཡང་ཐོས་པའི་འབྲས་བུ་རེད་བ། ཐོས་པའི་འབྲས་བུ་མི་འགོག་ཟད་མེད་ཡོང་གི་རོ་བ། ལྷག་མ་དགེ་བཤེས་འབན་གུང་རྒྱལ་གྱིས་གསུངས་པ་རེད་བ། སྔར་ཟས་ཀྱིས་ང། ང་ཡི་ཁ་ཡིས་ཟས་མི་རྙེད། ད་ཟས་ཀྱིས་ང་ཡི་ཁ་མི་རྙེད་ཟེར་དེ་རེད་གསུང་གི་རོ་བ། སྔར་ཁོ་རང་ཟས་འཚོལ་གར་འགྲོ་དུས་ཁོ་རང་ཁ་གི་ཟས་རྙེད་ཡོད་མ་རེད། ད་ནི་ཟས་ཀྱིས་ངའི་ཁ་རྙེད་ཀྱི་མི་འདུག་འཚང་ཁ་ཤིག་ཤིག་གཅིག་ཡོང་གི་འདུག་ཟེར་ཏོ་གསུངས་པ་རེད་བ། གཏེར་གྱི་མཆོག་ཀྱང་ཡིན་ཟེར་ད། གཏེར་བཏོན་ཡས་ཡོད་རེད་བ་ང་རང་ཚོ་ས་འོག་གི་གཏེར་བཏོན་ནས་གསེར་དངུལ་ལ་སོགས་པ་མང་པོ་དེ་འདྲ་གཏེར་བཏོན་ཡས་ཡོད་རེད་བ། གཏེར་བཏོན་ཡས་དེ་ནི་ཐོས་པའི་གཏེར་དེ་ལས་ལྷག་པ་ཡོད་མ་རེད། ཐོས་པའི་གི་གཏེར་དེ་ནི་གཏེར་གཏེར་ཁ་དེ་གཅིག་བརྡོལ་བ་ཡིན་ན་གཏེར་ཁ་དེ་བརྡོལ་བ་ཡིན་ན་རང་གི་དགོས་འདོད་ཚང་མ་ཐམས་ཅད་ག་རེ་དགོས་རྒྱུ་བཏོན་ནས་ཚེ་འདི་དང་ཕྱི་མ་གི་དགོས་འདོད་སངས་རྒྱས་ཀྱི་གོ་འཕང་མན་ཆད་ཚང་མ་འདོན་རྒྱུ་ཡོང་གི་བ་རེད།

ཐོས་པ་བྱེད་དགོས་རོ་བ་ད་བླང་དོར་གྱི་གནས་ལ་སོགས་པ་བདེན་བཞི་ལ་སོགས་པ་དེ་འདྲ་ཅིག་བཤད་རྒྱུ་ཡོད་པ་ཡིན་ན་དེ་ནི་དགའ་པོ་ཡོང་གི་རོ་བ་ད་དེ་ཚོགས་ཀྱི་ནང་ན་མཁས་པ་མགུ་བར་འགྱུར་ཟེར་དེ་རེད་ཞེས་གསུངས་པ་ལྟར་ཐོས་པ་ནི་གཏི་མུག་གི་མུན་པ་སེལ་བའི་སྒྲོན་མེ་དང་འདྲ་བ་ཡིན་ཏེ་བདག་གི་བླ་མ་རིན་པོ་ཆེ་ཡི་གེ་ཀ་ལྟ་བུ་ཞིག་ཙམ་ཤེས་པས་ཀྱང་ཀ་མི་ཤེས་པའི་མུན་པ་སེལ་ནས་དེ་ཤེས་པའི་ཤེས་རབ་ཀྱི་སྣང་བ་ཅིག་སྐྱེས་པ་ཡིན། དེ་བཞིན་ཀ་མད་སུམ་ཅུ་ཤེས་དུས་མུན་པ་སུམ་ཅུ་བསལ་ནས་ཤེས་རབ་ཀྱི་སྣང་བ་སུམ་ཅུ་བསྐྱེད་པ་ཡིན་པར་སོང་གི་ཡོད་རང་རེ་ཐོས་པ་མ་བྱས་ན་གཞན་ཕར་བཞག་ཀ་བོང་བུའི་མགོ་ཙམ་ཡོད་ཀྱང་ངོ་མི་ཤེས་པར་མགོ་རིལ་རིལ་བྱས་ནས་ལུས་རྒྱུ་དེ་རེད་རང་གི་དཔེ་ཀྱི་ཕྱི་ན་ཡོད་པ་གང་ཡང་མི་ཤེས་པ་དེ་ལ་གསུངས་དང་ཤེས་ཡོང་ཟེར། དཔེ་ཆ་སོ་སོ་ཡི་དཔེ་ཆ་ནི་ཕྱི་ན་འདས་ཕྱིན་ལྗིད་ཐོད་ཀྱི་བྱ་བ་རྐྱང་བྱེད་བྱེད་དེ་བྱེད། གལ་ཏེ་མི་ཤེས་ཀྱི་དེ་ལ་བརྟགས་ནས་དེར་སྲང་ལོང་བྱེད་དོ་རང་སྲང་ལོང་བྱེད་དོ་འདི་ཨ་མ་ཁོ་མོ་དང་ཁྱེད་ཅེས་པར་རོ།

ལྟོས་ཤིག། ཤེས་ཡོང་ཤིག། དེ་བཞིན་དུ་ཐོས་པ་ཅི་ཙམ་བྱས་པ་ཙམ་གྱིས་མ་རིག་པའི་མུན་པ་ཇེ་སངས་དང་ཤེས་རབ་ཀྱི་སྣང་བ་རྒྱ་ཇེ་ཆེར་འགྲོ་དེ་ཡང་ཚོམས་ལས་ཇི་ལྟར་ཁྱིམ་ནི་ལེགས་གཡོགས་པ་མུན་པས་ཁེབས་པའི་ནང་ཞུགས་ན་གཟུགས་རྣམས་ཡོད་པར་གྱུར་ཀྱང་ནི་མིག་ལྡན་བཞིན་དུ་མི་མཐོང་བ་དེ་བཞིན་འདི་ན་རིགས་སྐྱེས་པའི་མི་ནི་བློ་གྲོས་ལྡན་གྱུར་ཀྱང་སྡིག་པ་དང་ནི་དགེ་བའི་ཆོས་མ་ཐོས་བར་དུ་ཤེས་མི་འགྱུར་མིག་ལྡན་མར་མེ་ཡོད་པ་ཡིས་གཟུགས་རྣམས་མཐོང་བ་ཇི་ལྟ་བར་དེ་བཞིན་དགེ་དང། སྡིག་པའི་ཆོས་ཐོས་ནས་རྣམ་པར་ཤེས་པར་འགྱུར་ཞེས་གསུངས་པ་ལྟར་ཁང་པ་མུན་ནག་གཅིག་གི་ནང་དུ་ཉེར་མཁོའི་ཅ་ལག་མང་པོ་ཡོད་པར་མིག་བགྲད་ནས་བལྟས་ཀྱང་ཅི་ཡང་མི་མཐོང་བ་བཞིན་ཤེས་རབ་ཀྱི་མིག་དང་ལྡན་ཡང་ཐོས་པའི་སྒྲོན་མེ་མེད་ན་བླང་དོར་གྱི་གནས་གང་ཡང་མི་ཤེས་ལ་མུན་པ་དེའི་ནང་དུ་མར་མེ་སྤར་ན་རང་ལ་མིག་ཡོད་པ་དེས་ཅ་ལག་གང་ཡོད་ཙམ་དེ་ཉིད་མཐོང་བ་ལྟར་ཐོས་པའི་སྒྲོན་མེ་ལ་བརྟེན་ནས། ཤེས་རབ་ཀྱི་མིག་གིས་ཆོས་ཐམས་ཅད་ཤེས་པར་འགྱུར་བ་དེ་ཡི་བྱང་ས་ལས་ཁྲིད་ཁྲིད་དུ་ཤེས་རབ་ཇེ་ཆེར་སྐྱེས་པས་མིག་གི་འདུ་ཤེས་དང་ཤེས་རབ་ཀྱི་མིག་བྱིན་པ་དེས་ཇི་ལྟ་བ་དང་ཇི་སྙེད་པ་ནི་མཐོང་བར་འགྱུར་བས་སྣང་བའི་འདུ་ཤེས་དང། འཇིག་རྟེན་ན་འབྱུང་བར་དཀོན་པས་རིན་པོ་ཆེའི་འདུ་ཤེས་དང་མཐར་བྱང་ཆུབ་ཆེན་པོའི་འབྲས་བུ་སྟེར་བས་ཕན་ཡོན་ཆེ་བའི་འདུ་ཤེས་དང། ད་ལྟ་ནས་ཞི་གནས་དང་ལྷག་མཐོང་གི་བདེ་བ་ཐོབ་པར་བྱེད་པས་ཁ་ན་མ་ཐོ་བ་མེད་པའི་འདུ་ཤེས་དང། ལྔས། ཉན་དགོས་ཚུལ་དང་ཕན་ཡོན་སོགས་རྒྱས་པར་གསུངས་སོ། ཐོས་པ་ནི་རྐུན་པོ་ལ་སོགས་པས་ཕྱིར་མི་འཕྲོག་པའི་ནོར་གྱི་མཆོག་ཅིག་ཡིན་ཏེ་འཇིག་རྟེན་གྱི་ནོར་རྣམས་ནི་རྐུན་མས་འཁྱེར་བ་དང་དགྲས་འཕྲོག་པ་སོགས་ཡོད་ཀྱང་ཐོས་པ་སོགས་འཕགས་པའི་ནོར་བདུན་དང་དགེ་ཚུལ་བཟང་སོགས་ཀྱི་ཡོན་ཏན་ནི་རྐུན་མས་རྐུ་ལ་ཤོར་བ་སོགས་མི་སྲིད། ཀུ་རེའི་ཚུལ་དུ་འཕགས་ཡུལ་ལྟ་བུར་བགྲོད་ན་ཡང་ནོར་གཞན་འཁྱོག་མི་འཁྱོག་གི་དཀའ་ལས་ཆེ་ཡང་དེ་དག་ལ་དེ་འདྲ་མི་དགོས། ཤི་ན་འཁྱེར་རྒྱུ་ཡོད་པ་དེ་རེད། དེས་ན་ཁྱེད་ཅག་དྲག་ཞན་རྣམས་ནས་ཀྱང་མདོང་མོ་རག་ཤན་མ་དང།

མི་རུང་བ་འགོག་ལོ་ཕན་ཡོན་དང་ཉེས་དམིགས་སོགས་སྔར་ཐོས་པ་བྱས་པ་དེས་རང་ལ་ལྷོ་ལྷུང། ལྷ་བླ་མ་ཡེ་ཤེས་འོད་བཙོན་ཁང་དུ་བཞུགས་དུས་བློ་སྟོབས་ཆེ་བ་དེ་འདྲ་ཡོད་པ་ཡང་ཐོས་པའི་གྲོགས་ཀྱིས་གྲོས་བཏབ་པ་ཡིན་ཞེས་བདག་གི་བླ་མ་རིན་པོ་ཆེས་གསུངས་ཞེས་གསུངས། ཕོངས་ཀྱང་འགྱུར་བ་མེད་པའི་མཛའ་བཤེས་ཡིན་ཏེ་འཇིག་རྟེན་གྱི་མཛའ་བཤེས་རྣམས་ལ་རང་ཕུན་སུམ་ཚོགས་པའི་ཚེ་མཐུན་མདོག་བྱས་ལ། རང་ཉམ་ཐག་པའི། སྐབས་ངོ་ཡང་མི་ཤེས་རྡོ་བྱས་ཀྱང་ཐལ་བས་ནི་སྡུག་བསྔལ་གྱི་སྣང་བ་དང་ན་བ་དང་འཆི་བ་སོགས་མྱང་ཐག་པའི་བཀའ་རྟགས་ལྷག་པར་འཕེལ་བདོ་བའི་མཛའ་བཤེས་ཀྱི་ཆོས་ཡིག་སྔ་རབས་ཚེ་ལས་ཡོངས་འཛིན་རིན་པོ་ཆེ་བྱ་བྲལ་ཁུ་སྨད་ཀྱི་ནོམ་པའི་འཕེལ་ཁ། ལང་གཤེགས་ཏུ་ཞོག་འབུ་ཞེས། ཚོང་ལ་འགྲོ་བ་དང་ཕྲད་པར་ཕར་སོར་མོ་མཛེས་ཀྱང་ངོ་མི་ཤེས་པའི་ཚུལ་བཤད་རྗེས་སུ་རྒྱལ་བས་ཡོངས་འཛིན་མཛད་སྐུ་གསོལ་རྗེས་སྐུ་སྟོད་དུ་འོངས་ནས་ཞོག་འབུ་ཡི་གེ་ཡིས་ཤོད་པ་ལ་དེ་བཞིན་དུ་སྔོན་མའི་ཞེས་དང། སྔོན་མི་ཞིག་འོང་དབུལ་པོའི་སྐབས་ཉེ་འབྲེལ་ཡིན་ཟེར་མཁན་སུའང་མེད་པ་ལ་ཁོས་ཚོང་བྱས་ནས་དངུལ་ཕྲན་བུ་གསོག་པ་ན་འགའ་ཞིག་གིས་ཨ་ཞང་ཡིན་ཟེར་བ་སོགས་ཉེ་འབྲེལ་མང་དུ་བྱུང་བ་དེ་རྣམས་གུང་ཚིགས་ལ་བོས་ནས་དངུལ་རྣམས་གྲལ་མགོ་རུ་བཞག། གྲལ་མགོ་རུ་བཞག་སྟེ་དེ་ལ་ཕྱག་འཚལ་བཞིན་དུ། ཨ་ཞང་མེད་པའི་ཨ་ཞང་ཇོ་རྡོག་རྡོག་ཆགས་ལ་ཕྱག་འཚལ་ལོ་ཞེས་སོགས་བརྗོད་པ་ལྟར་འཇིག་རྟེན་འདི་ཡི་མཛའ་བཤེས་ལ་བློ་གཏད་མི་ཐུབ་པ་དེ་ལྟ་བུ་རེད་རང་རེ་མཛའ་བཤེས་གཅིག་འཚོལ་བ་འཚོལ་ན་ཐོས་བསམ་སྒོམ་སོགས་ལ་འཚོལ་བ་ལེགས་སྐྱེས་ཚོང་ལོང་རོལ་དུས། བྱ་བསོད་ཆོས་ལ་སོགས་སུ་སོང་ཀྱང་བདག་གི་བླ་མ་རིན་པོ་ཆེ་གང་ལྟར་གསུང་རྒྱུན་ཡོད་པའི་བླ་མའི་གསུང་ལ་བཅོས་ལྷད་མེད་པར་ཞུས་པ་ཡིན་དེ་བཞིན་དུ་ཐོས་པ་ནི་ཉོན་མོངས་པའི་ནད་ཀྱི་སྨན་དང་མི་དགེ་བའི་དཔུང་འཇོམས་པའི་དཔུང་མཆོག་སྙན་གྲགས་དང་དཔལ་དང་གཏེར་གྱི་མཆོག་ཀྱང་དེ་ཡིན་དམ་པ་རྣམས་ཀྱི་དྲུང་དུ་ལེགས་སྐྱེས་དང་ཚོགས་ཀྱི་ནང་དུ་མཁས་པ་མགུ་བར་བྱེད་པའི་མཆོག་ཀྱང་དེ་ཡིན་གཞན་ཡང་སྐྱེས་རབས་ལས་གང་ཞིག་ཐོས་པས་ཡིད་ནི་དད་གྱུར་ནས་ལེགས་པར་དགའ་ལ། དགའ་ལ་བརྟན་པ་ཉིད་དུ་འགྱུར་ཤེས་རབ་སྐྱེ་འགྱུར་གཏི་མུག་མེད་པར་འགྱུར་རང་གི་ཤས་ཀྱང་དེ་ནི་ཉོ་བའི་རིགས་ཞེས་གསུངས་པ་ལྟར་དེ་ལྟ་བུ་ཐོས་པས་དཀོན་མཆོག་གི་ཡོན་ཏན་ལ་ཡིད་དད་པས་སངས་རྒྱས་མཆོད་པ་སོགས་ལ་བརྩོན་ཞིང་ལས་ངེས་པ་སོགས་ལ་ཡིད་ཆེས་ཀྱིས་བླང་དོར་བྱེད་པ། ལས་ངེས་པ་སོགས་ལ་ཡིད་ཆེས་ཀྱིས་བླང་དོར་བྱེད་པ་ལ་དགའ་ཞིང་བདེན་བཞི་ཡི་སྐྱོན་ཡོན་རིག་ནས་མངོན་དུ་སྒྲུབ་པ་ལ་ཡང་བརྟན་པར་འགྱུར་བ་སོགས་ཕན་ཡོན་མཐའ་ཡས་པའི་ཐོས་པ་དེ་ནི་རང་གི་ཤ་རིན་གྱིས་ཀྱང་ཉོ་དགོས་ན་ཉོ་བར་རིགས་སོ་ཞེས་གསུངས་ན། ཤ་སྐོང་བྱེད་མི་དགོས་པར་བློ་བདེ་བདེ་གྱིས་ཐོས་པ་བྱེད་ཆོག་པའི་སྐབས་འདིར། སྐབས་འདིར་ཧུར་ཐག་བྱེད་དགོས་ཚིགས་བཅད་དེ་ནི་རྒྱལ་སྲས་ཟླ་བས་ཚིག་རྐང་རེ་རེ་ལ་གསེར་སྲང་སྟོང་ཕྲག་རེ་རེ་ཕུལ་ནས་ཞུས་པ་དེ་རེད་དེ་ཡང་ཐོས་པ། གང་རྒྱ་ཆེ་བ་ཙམ་གྱིས་བསམ་པའི་རྣམ་གྲངས་མང་བསམ་པའི་རྣམ་གྲངས་ཇི་ཙམ་མང་བ་ཙམ་གྱིས་བསྒོམས་པའི་ཉམས་མྱོང་ཆེན་ཆེན་མང་ཤེས་རབ་ཆེ་བ་དང་ལོ་ཆུང་བ་དག་གིས་གྲྭ་ས་ཆེན་པོ་ཞོ་ནས་གཞུང་སྤུ་སྟེ་ལྔ་ལ་ལྷོག་གཉིས་བྱེད་དགོས་ལྷོག་གཉིས་བྱེད་པ་དང་མ་བྱེད་པ་གཉིས་དཀོན་མཆོག་སྲུང་ངོ་ཤི་ལོ་བཙོང་ལ་ཡང་ཁྱད་པར་ཤིན་ཏུ་ཆེ་བ་ཡོད་དགེ་རྒྱས་དཔེ་ཆ་མི་རྟག་ཁེ་མི་རྟག་ཁེ་ཞིག་ཡིན་ཀྱང་རྒྱས་འཕྲོ་རང་དང་ཆ་འདྲི་མི་དགོས་པར་ལྷོག་གཉིས་བྱེད་ཆོག་ན་རང་ལ་ལྕི་བ་ཆེ་མ་དེ་ཚོད་ཀྱིས་ཤེས་རབ་ལྕི་བ་འོང། ཡང་ལོ་རྒྱས་པ་དང་དབོན་པོ་ཏུ་བ་སོགས་ཀྱིས་གཞུང་ཆེན་པོ་ལ་ལྷོག་གཉིས་བྱ་དགོས་ཀྱང་སྒྲོ་འདོགས་མ་ཆོད་པའི་ངང་ནས་འཆི་བ་ལ་ཐུག་པས་དེ་འདྲ་རིགས་ཀྱིས་ཐོས་པ་རྒྱ་ཆེ་བ་མ་ནུས་ན་ཡང་བྱང་ཆུབ་ལམ་གྱི་རིམ་པ་ལྟ་བུ་ལ་ཐོས་བསམ་བྱས་ནས་ལམ་ཡོངས་རྫོགས་ལ་གོ་བ་ཆགས་པར་བྱེད་པ་པཎ་ཆེན་ཆོས་ཀྱི་རྒྱལ་མཚན། རྒྱལ་མཚན། ལུང་དུ་རྗེ་ཙོང་ཁ་པས་རང་དང་གཞན་ལ་ཕན་པའི་ཕྱིར་ཐོས་པས་ངོམས་པར་མི་བྱ་སྟེ་ས་གསུམ་བརྙེས་པའི་སེམས་དཔའ་ཡང་ཐོས་པས་ངོམས་པ་མེད་ལ་ལྟོས་ཞེས་གསུངས་པ་ལྟར་བྱ་དགོས་པ་ཡིན་བློ་ཇི་ལྟར་དམན་ཀྱང་ལམ་རིམ་དམར་ཁྲིད་ལྟ་བུ་ཐོས་པ་བྱེད་མི་ཤེས་པ་དང་བྱེད་ལོང་མེད་པ་ག་ལ་ཡོད་ང་ཚོ་དཔེ་ཆ་བ། མིན་ཞེས་ཆོས་ཀྱི་སྐལ་བ་བཅད་ནས་སྡོད་ག་ལ་དགོས་རྟ་གླང་ལུག་སོགས་ལ་རང་རང་གི་སྟོབས་དང་བསྟུན་པའི་ཁལ་འགེལ་རྒྱུ་ཡོད་པ་ལྟར་ཐོས་པ་ཡང་རང་གི་བློ་དང་བསྟུན་ནས་བྱེད་དགོས་པ་ཡིན། ཐོས་པ་དོ་བཞག་གོ་ཡི་མི་འདྲ། ཀྱང་རྗེས་འཇུག་བྱེད་སྟངས་ཡང་མགོ་བཤེས་གཉེན་བསྟེན་ཚུལ་ནས། མཇུག་མི་སློབ་པའི་ཟུང་འཇུག་གི་བར་གྱི་དམིགས་སྐོར་གྱི་རྐང་གྲངས་ཚང་བ་ཞིག་ངེས་པར་དུ་དགོས། ད་ལྷོ་བལ་གྱི་ཆོས་དེ་ཡིས་ནི་ང་ཚོ་ཐོས་པ་བྱེད་ས་དེ་ཡིས་ནི།

ཆ་ཚང་ནོར་ཐོད་པ་རྒྱ་ཆེ་ཆུང་ཇི་ལྟར་ཡང་ལོངས་སྤྲུལ་ནུས་པ་ནི་དཔེར་ན་སྡེ་དཔོན་ཆེ་ཁག་གི་ཤག་ཆས་དང་གྲྭ་རྐྱང་གི་ཤག་ཆས་ལྟར་རང་ལ་ཐོགས་མེད་ཆགས་པ་བཞིན་ནོ། དཔེར་ན་ཕྱག་ཞབས་ཀྱི་ཡིན་ན་སྡེ་དཔོན་ཆེན་པོ་དེ་ཚོ་ལ་ཡིན་ན་དཔེར་ན་གདན་ཡིན་ནའི་གདན་སྟོང་ཕྲག་མང་པོ་སྟོན་རྒྱུ་ཡོད་པ་གོས་ཡིན་ན་སྟོང་ཕྲག་མང་པོ་སྟོན་རྒྱུ་ཡོད་པར་ཅ་ལག་སྣ་ཁ་རེ་ནས་སྟོང་ཕྲག་མང་པོ་སྟོན་རྒྱུ་ཡོད་པ་དེ་འདྲ་ཡོད། གྲྭ་པ་གྲྭ་རྐྱང་ལ་ད་སྣ་ཁ་རེ་ཙམ་མ་གཏོགས་ཡོད་མ་རེད་དོ་སྣ་ཁ་གཅིག་པུ་དེ་ཆ་ཚང་བ་བྱེད

ང་རྒྱལ་ལས་སད་ཅིང་ནི་དུས་སུ་ཉན་པ་དང། བཀུར་སྟི་བྱེད་པ་དང་སྲི་ཞུ་བྱེད་པ་དང་མི་ཁྲོ་བ་དང། རྗེས་སུ་སྒྲུབ་པ་དང་ཀླན་ཀ་མི་འཚོལ་བ་དང་དྲུག་གིས་ཉན་པར་གསུངས་སོ། དེ་ཡི་དང་པོ། དུས་སུ་ཉན་པ་ནི། བླ་མ་ཐུགས་བདེ་ཞིང་ཐུགས་བྲེལ་མེད་པ་སོགས་དུས་བསྟུན་ནས་ཞུ་དགོས་པ་ལས་རང་ལ་སྐབས་གང་འགྲིག་གི་ཧམ་པ་དང་རང་ཤེད་བྱེད་མི་ཉན།

ཁོ་འཁོར་དུ་གསུང་རབ་མང་པོ་ཞིག་བསྒྲིགས་པའི་དབུ་རྙོག་ནས་བཞུགས་པའི་སྐབས་མི་ཞིག་གིས་ཆོས་ཞུས་པས་དགེ་བཤེས་པ་ཐུགས་རྒྱལ་བཞེས་ཚུལ་གྱིས་ཡར་བཞེངས་ནས་དེད་པས་བྲོས་འགྲོ་དགོས་བྱུང་བ་ཡིན་པས་དུས་ལ་མཁས་པ་དགོས་བཀུར་སྟི་བྱེད་པ་ནི་ཕྱག་དང་ལྡང་བ་སོགས་དང་སྲི་ཞུ་ནི་ཕྱག་དང་ཞབས་བསིལ་སོགས་ཞབས་བསིལ་བ་གསུངས་ཏོ། མི་ཁྲོ་བ་ནི་བླ་མའི་བྱ་བ་སྒྲུབ་པ་ལ་མི་ཁྲོ་བ་ཀླན་ཀ་མི་འཚོལ་བ་ནི་ཡུས་མི་བྱེད་པ་བླ་མའི་བྱ་བ་སྒྲུབ་པ་དེས་ན་ཡུས་བཤད་རྒྱུ་མེད་པ་རེད། ང་ལྟར་དཀའ་ལས་ཁག་སོང་ཅི་ཅི་བྱས་སོང་གཉིས་གཉིས་བྱས་སོང་བསགས་སྒྲུབ་མི་དེ་འདྲ་མེད་པ་བྱས་སོ་སོ།